ད་ལྟ་འབྲེལ་ཡོད་ཞིབ་འཇུག་ལས་ཡུལ་གྲུ་ཁག་ཅིག་ཏུ་ཕོ་མོ་གཉིས་བར་གྱི་ཚེ་ཚད་ཀྱི་བར་ཐག་ཇེ་ཆུང་དུ་ཕྱིན་ཡོད་པ་རྒྱུས་ལོན་བྱུང་ཡོད་པའི་སྐོར་དང་བཅས་དེ་རིང་ང་ཚོའི་ལས་རིམ་ཁག་ལ་གསན་རོགས་གནང། རྒྱ་ཆེ་བའི་གསན་མཁན་རྣམ་པ་ལྔ་གའི་ཐོག་ནས་ཤིན་དེ་རིང་གི་གསར་འགྱུར་ཁག་བཤད་རྒྱུ་ནི། བོད་སྡེ་དགེའི་དབོན་སྟོད་ཁུལ་དུ། ཁྱོན་བསྡོམས་པའི་མི་གྲངས་ཆིག་སྟོང་ལྷག་འཛིན་བཟུང་བྱས་ཡོད་པ་རེད་ལ།

སྤྱི་ཟླ་གཉིས་པའི་ཚེས་ཉེར་གཉིས་ཉིན་དབོན་སྟོད་ཁུལ་རྒྱ་ནག་གཞུང་ཕྱོགས་ནས་བོད་མི་དེ་དག་འཇུ་བཟུང་བྱེད་རྒྱུར་དམིགས་བསལ་གྱི་སྦྱོང་བརྡར་སྤྲད་པའི་དྲག་ཆས་ཉེན་རྟོག་པ་ཆེད་དུ་བཏང་ཡོད་པ་དང་ཁོ་ཚོས་དགེ་འདུན་པ་དང་གྲོང་ཚོའི་ཡུལ་མི་མང་བོར་ཉེས་རྡུང་དྲག་པོ་བྱས་ཏེ་རྨས་སྐྱོན་ཚབས་ཆེན་ཕོག་པ་རྣམས་སྡེ་དགེ་རྫོང་གི་སྨན་ཁང་དུ་སྨན་བཅོས་ཆེད་བཏང་ཡོད་པ་རེད། གཞན་སྤྱི་ཚེས་ཉེར་གསུམ་ཉིན་གྲོང་ཚོ་དེའི་ཡིན་པའི་ས་གནས་གཞན་དུ་ལས་ཀ་བྱེད་པར་སྐྱོད་མཁན་གྱི་མི་མང་བོ་ཞིག་རང་ཡུལ་དུ་ཕྱིར་ལོག་བྱས་ནས་བཀག་ཉར་ཁང་དུ་སོང་སྟེ་བོད་མི་དེ་དག་གློད་གྲོལ་དགོས་ལུགས་ཀྱི་ངོ་རྒོལ་བྱས་པར་བརྟེན་ནས་ཁོང་ཚོ་ཡང་འཛིན་བཟུང་བྱས་ཡོད་པའི་སྐོར་ས་གནས་ནས་གནས་ཚུལ་མཁོ་སྤྲོད་པས་འགྲེལ་བརྗོད་བྱས་ཡོད་པ་རེད། ཡང་གནས་ཚུལ་ཤེས་རྟོགས་བྱུང་བར་གཞིགས་ན་གཟུགས་གཞིའི་གནས་སྟངས་ཡག་པོ་མེད་པའི་དགེ་འདུན་པ་ཁ་ཤས་ཤིག་དགོན་པར་ཕྱིར་ཡོང་དུ་བཅུག་ཡོད་པ་དང། སྤྱི་ཚེས་ཉེར་གཉིས་ཉིན་དབོན་པོ་སྟོད་ཁུལ་གྱི་དྲ་ལམ་དང་ཁ་པར་གྱི་བརྡ་རྟགས་ཚང་མ་བཀག་སྟེ་ཕྱི་ཕྱོགས་ལ་འབྲེལ་བ་བྱེད་མི་ཐུབ་པ་བཟོས་ཤིང། སྤྱི་ཚེས་ཉེར་གསུམ་ཉིན་ཁ་པར་གཏོང་ཐུབ་ཀྱི་ཡོད་ནའང་དྲ་ལམ་མུ་མཐུད་དུ་བཀག་སྟེ་སྐད་འཕྲིན་སོགས་སྤྱི་ཚོགས་དྲ་ལམ་དག་བེད་སྤྱོད་མེད་པར་བཟོས་ཡོད་པ་རེད། སྤྱི་ཟླ་གཉིས་པའི་ཚེས་ཉེར་བཞི་ཉིན་ནི་བོད་ཟླ་དང་པོའི་ཚེས་བཅོ་ལྔར་འཁེལ་ཞིང་བོད་ཀྱི་ལོ་སར་སྲུང་བརྩིའི་དུས་ཚིགས་གལ་ཆེན་དང་ཆོ་འཕྲུལ་དུས་ཆེན་གྱི་ཉིན་མོ་ཡང་ཡིན་པ་རེད། གནས་ཚུལ་མཁོ་སྤྲོད་པ་ཞིག་གིས། སྔར་རྒྱུན་ཡིན་ན་དབོན་པོ་སྟོད་དགོན་པས་སྲོལ་རྒྱུན་གྱི་ཆོས་ཕྱོགས་ཀྱི་བྱེད་སྒོ་ཁག་སྤེལ་བ་དང། མང་ཚོགས་མཆོད་མཇལ་དུ་བཅར་སྲོལ་ཡོད་རུང། ད་ལྟ་དགོན་པའི་དགེ་འདུན་པ་འབོར་ཆེན་འཛིན་བཟུང་བྱས་པའི་གནས་ཚུལ་བྱུང་བར་བརྟེན་ནས། དགོན་པའི་རྣམ་པ་དེ་སྟོང་ལྷང་ལྷང་དུ་གྱུར་ནས་སེམས་པར་སྐྱོ་དགོས་པའི་གནས་སྟངས་ཤིག་ཡིན་པ་དང། ལོ་ངོ་བརྒྱ་ཕྲག་མང་བའི་ལོ་རྒྱུས་ཡོད་པའི། དབོན་སྟོད་དགོན་པ་དེ་རྩ་གཏོར་འགྲོ་རྒྱུའི་ཉེན་ཁ་ཆེན་པོ་ཆགས་ཟིན་པ་ནི་ཧ་ཅང་གི་སེམས་པ་སྐྱོ་དགོས་པ་ཞིག་ཡིན་པའི་སྐོར་འགྲེལ་བརྗོད་བྱས་ཡོད་པ་རེད་ལ། ཡེ་ན་དགོན་པའི་གནས་སྟངས་དང་ས་གནས་མང་ཚོགས་ཀྱི་གནས་སྟངས་ཀྱང་གཅིག་མཚུངས་ཡིན་པའི་སྐོར་འགྲེལ་བརྗོད་བྱས་ཡོད་པ་རེད་ལ། རྒྱ་ནག་གཞུང་གིས་སྡེ་དགེའི་ཤར་ནུབ་ཁུལ་འབྲི་ཆུ་རྒྱུག་ཡུལ་གྱི་ས་ཁུལ་དུ་རྒྱ་ནག་གཞུང་གཉེར་གྱི་སྐམ་གློག་ཁེ་གཉེར་ཁང་གིས་གློག་འདོན་པའི་ཆུ་མཛོད་གསར་རྒྱག་གི་ལས་གཞི་མགོ་འཛུགས་བྱ་རྒྱུ་ཐག་གཅོད་བྱས་ཤིང། ཆུ་མཛོད་ཀྱི་གློག་འདོན་ཁང་རྒྱག་ཡུལ། སྡེ་དགེའི་ས་ཁུལ་དེའི་གྲོང་ཚོ་གཉིས་དང་དགོན་པ་དྲུག་གནས་སྤོ་བྱེད་དགོས་པའི་བཀའ་རྒྱ་བཏང་བའི་རྗེས་སུ། སྤྱི་ཟླ་གཉིས་པའི་ཚེས་བཅུ་བཞི་ཉིན་བོད་མི་སུམ་བརྒྱ་ཙམ་སྡེ་དགེ་རྫོང་ལས་ཁུངས་མདུན་དུ་འདུ་འཛོམས་ཀྱིས་ངོ་རྒོལ་བྱས་ཡོད་པ་རེད། བཙན་ཤེད་ཀྱིས་གནས་སྤོ་བྱེད་དགོས་པའི་གྲོང་ཚོ་གཉིས་ནི། དབོན་སྟོད་གྲོང་ཚོ་དང་ཤིས་པ་གྲོང་ཚོ་གཉིས་ཡིན་ཞིང། དགོན་པ་དྲུག་ནི། དབོན་སྟོད་ཡེ་ན་དང་མཁར་མདོ། རབ་བརྟན་དང་དགོན་གསར། བཀྲ་ཤིས་དགོན་བཅས་ཡིན་པ་རེད། དབོན་སྟོད་དང་ཡེ་ན། མཁར་མདོ་གསུམ་ནི་སྡེ་དགེའི་ཁོངས་དང། རབ་བརྟན་དང་དགོན་གསར། བཀྲ་ཤིས་བཅས་ནི་འབྲི་ཆུའི་ཤར་རྒྱུད་ཀྱི། བོད་རང་སྐྱོང་ལྗོངས་ཟེར་བའི་འཇོ་མདའ་རྫོང་ཁོངས་སུ་ཚུད་ཡོད་པ་རེད། དབོན་སྟོད་དགོན་དང་ཡེ་ན་དགོན་དུ། དགེ་འདུན་པ་ཞལ་གྲངས་བདུན་བརྒྱ་སྐོར་ཞིག་ཡོད་ཅིང། དབོན་སྟོད་གྲོང་ཚོའི་ཡུལ་མི་དང་དགེ་འདུན་པའི་གྲངས་འབོར་ནི་ཉིས་སྟོང་ཙམ་ཡིན་པ་རེད། དབོན་སྟོད་ཁུལ་དུ་རྒྱག་རྒྱུའི་ཆུ་མཛོད་གློག་འདོན་ཁང་དེ་ནི། སྤྱི་ལོ་ཉིས་སྟོང་བཅུ་གཉིས་ལོར་གཏན་འབེབས་བྱས་པའི་རྒྱ་ནག་རྒྱལ་ཡོངས་ཀྱི་ལོ་ལྔ་ཚན་བཞིའི་འཆར་གཞིའི་རྣམ་གྲངས་ཤིག་ཡིན་ཞིང། འཆར་གཞི་དེའི་ནང་དུ། གློག་ཤུགས་མེ་གཱ་བཱད་ཀྱི་ཆིག་འབུམ་སུམ་ཁྲི། དགུ་སྟོང་ཉི་ཤུ་འདོན་ཐུབ་པའི་འབྲི་ཆུའི་ཁུལ་དུ་ཆུ་མཛོད་གློག་འདོན་ཁང་བཅུ་གསུམ་རྒྱག་རྒྱུ་ཡིན་པའི་སྐོར་གསལ་འདོན་བྱས་ཡོད་པ་རེད། ས་གནས་ཀྱི་དགེ་འདུན་པ་དང་ཡུལ་མི་རྣམས་ཀྱིས་གཞུང་ཕྱོགས་ལ་གློག་འདོན་ཁང་གསར་རྒྱག་གི་ལས་གཞི་མཚམས་འཇོག་ཡོང་རྒྱུ་དང། ཁོ་ཚོ་གནས་སྤོ་མི་དགོས་པའི་ཞུ་གཏུག་བྱས་ནའང། ཉན་འཇོག་མ་བྱས་ཁར། ད་ལྟ་མི་གྲངས་ཆིག་སྟོང་ལྷག་འཛིན་བཟུང་དང་བཀག་ཉར་བྱས་ཡོད་པ་རེད། འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གིས་ཨ་རིའི་རྒྱལ་ས་ཝ་ཤིན་ཏོན་དུ་ཡོད་པའི་རྒྱ་ནག་གཞུང་ཚབ་ཁང་ལ་སྤྱི་ཟླ་གཉིས་པའི་ཚེས་ཉེར་གཉིས་ཉིན་གནད་དོན་དེའི་སྐོར་ལ་འདྲི་རྩད་བྱས་ཀྱང། གཞུང་ཚབ་ཁང་གི་མགྲིན་ཚབ་པ་ལི་པིན་ཡུས་ཟེར་བས་ཁོ་བོས་གནས་ཚུལ་དེའི་སྐོར་ཤེས་རྟོགས་མེད་ཅེས་གློག་འཕྲིན་བརྒྱུད་ལན་འདེབས་བྱས་འདུག་ལ། ད་དུང་ལན་འདེབས་དེའི་ནང་དུ་རྒྱ་ནག་གིས་ཁྲིམས་ལུགས་གཞིར་བཟུང་ནས་རྒྱ་ནག་མི་སེར་གྱི་ཁྲིམས་མཐུན་གྱི་ཐོབ་ཐང་དང་ཁེ་ཕན་སྲུང་སྐྱོབ་བྱེད་ཀྱི་ཡོད་ཅེས་བརྗོད་ཡོད་པ་རེད། སྡེ་དགེ་ས་ཁུལ་གྱི་མང་ཚོགས་རྣམས་ལ་གདུང་སེམས་མཉམ་སྐྱེད་མཚོན་ཆེད་དང། རྒྱ་ནག་གཞུང་གིས་ཉེས་མེད་འཛིན་བཟུང་བྱས་པའི་བོད་མི་དེ་དག་འཕྲལ་དུ་གློད་གྲོལ་གཏོང་དགོས་པ་མ་ཟད། སྐམ་གློག་འདོན་ཁང་གསར་རྒྱག་གི་ལས་གཞི་མཚམས་འཇོག་དགོས་པའི་དགོས་འདུན་འདོན་ཆེད་བཞུགས་སྒར་རྡ་རམ་ས་ལ་གཙོ་བྱས་པའི་ཨ་རིའི་གྲོང་ཁྱེར་ཉིའུ་ཡོག་ཁུལ་དང། སུའུ་སི་ལན་སོགས་ཀྱི་རྒྱ་ནག་གཞུང་ཚབ་ལས་ཁུངས་མདུན་ངོ་རྒོལ་གྱི་ལས་འགུལ་སྤེལ་བཞིན་ཡོད་པ་རེད། བཞིན་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་རྒྱལ་སྤྱིའི་རང་བཞིན་གྱི་བོད་དོན་རྒྱབ་སྐྱོར་གནང་བ་དེ་ནི་བོད་མི་ཚོའི་བློ་སྟོབས་ཀྱི་འབྱུང་ཁུངས་ཡིན་པའི་སྐོར་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་ཆེན་ཐེངས་དགུ་པའི་ཐོག་ལ་བཀའ་མོལ་གནང་བ་རེད། ལོ་འདིའི་ཕྱི་ཟླ་གཉིས་པའི་ཚེས་ཉེར་གསུམ་ཉིན་ཡོ་རོབ་ཀྱི་སྦེལ་ཇམ་རྒྱལ་ཁབ་ཀྱི་རྒྱལ་ས་སྦིར་སེལ་དུ་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པས་ཚོགས་ཆེན་ཐེངས་དགུ་པ་དེ་དངོས་སུ་འགོ་འཛུགས་གནང་སྟེ། ཚོགས་ཆེན་དབུ་འབྱེད་ཀྱི་མཛད་སྒོའི་ཐོག་བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ཀྱིས། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཚོགས་ཆེན་དགུ་པ་དང་འབྲེལ་བའི་གསུང་འཕྲིན་སྒྲོག་སྦྱང་གནང་བའི་ནང་དུ། གཞི་རྒྱ་ཆེ་བའི་རྒྱལ་སྤྱིའི་སྤྱི་ཚོགས་ཀྱིས་བོད་དོན་ལ་རྒྱབ་སྐྱོར་གནང་བ་དེས། བོད་དོན་འཐབ་རྩོད་དེ་ཡང་གསོན་ཤུགས་ལྡན་པར་རྒྱུན་འཁྱོངས་ཡོང་བར་ཕན་ཐོགས་ཡོད་པ་དང། བོད་མི་རྣམས་ལ་མཚོན་ན། བློ་སྟོབས་ཀྱི་འབྱུང་ཁུངས་ཤིག་ཀྱང་ཡིན་པ་མ་ཟད། བོད་དོན་ལ་རྒྱབ་སྐྱོར་བྱེད་པ་དེས་བོད་ཀྱི་ཐུན་མོང་མ་ཡིན་པའི་རིག་གཞུང་དང། ངོ་བོ་རྒྱུན་འཛིན་གྱི་ཆེད་དུ་ཞབས་འདེགས་བསྒྲུབས་པ་ཡང་མཚོན་ཐུབ། དེར་བརྟེན། ངོས་ཀྱིས་བོད་དོན་རྒྱབ་སྐྱོར་བ་ཡོངས་ལ་ཐུགས་རྗེ་ཆེ་ཞུ་རྒྱུ་ཡིན། ངོས་ཀྱིས་རྒྱུན་དུ། ཁྱེད་ཚོས་བོད་དོན་ལ་རྒྱབ་སྐྱོར་གནང་བ་དེ་ནི། དྲང་བདེན་ལ་རྒྱབ་སྐྱོར་གནང་བ་ཞིག་ཡིན་ཞེས་བཤད་ཀྱི་ཡོད། ཡིན་ནའང་བོད་ཀྱི་གནད་དོན་དེ་ནི། དྲང་བདེན་དང་འགྲོ་བ་མིའི་ཐོབ་ཐང་ཙམ་མིན་པར། འགྲོ་བ་མི་སྤྱིའི་བདེ་རྩར་ཕན་ཐོགས་ཡོད་པས་བོད་ཀྱི་ཐུན་མོང་མ་ཡིན་པའི་རིག་གཞུང་སྲུང་སྐྱོབ་དང་འབྲེལ་བ་ཆེན་པོ་ཆགས་ཡོད་ལ། ཁོར་ཡུག་གི་ཐོག་ནས་བཤད་ན་བོད་ལ་མཐོ་སྒང་ནི་འཛམ་གླིང་གི་མི་གྲངས་ཐེར་འབུམ་གཉིས་ལྷག་གི་འཐུང་ཆུའི་འབྱུང་ཁུངས་ཀྱང་ཡིན་ཞེས་བཀའ་སློབ་ལམ་སྟོན་གནང་ཡོད་པ་རེད། ཚོགས་ཆེན་དེའི་ཐོག་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་དང་བོད་མི་མང་སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་རྣམ་གཉིས་གཙོས་བྱས་པའི་འཛམ་གླིང་གི་རྒྱལ་ཁབ་བཞི་བཅུ་ཞེ་གཉིས་ནས་ཚོགས་བཅར་བ་བརྒྱ་དང་བརྒྱད་ཅུ་ལྷག་མཉམ་ཞུགས་གནང་ཡོད་ཅིང། སྐབས་དེར་སྲིད་སྐྱོང་མཆོག་གིས་གཏམ་བཤད་གནང་བའི་ནང་དུ། བཀའ་ཤག་སྐབས་བཅུ་དྲུག་པའི་ངོས་ནས་བོད་དེ་ལོ་རྒྱུས་ཐོག་ནས་རང་བཙན་གྱི་རྒྱལ་ཁབ་ཞིག་ཡིན་པས་ལོ་རྒྱུས་ཀྱི་བདེན་དཔང་ཁུངས་སྐྱེལ་བྱས་ནས། དབུ་མའི་ལམ་གྱི་སྲིད་ཇུས་ཐོག་ཤར་སྐྱོད་བྱེད་མུས་ཡིན། གལ་ཏེ་ལོ་རྒྱུས་ཐོག་ནས་བོད་རང་བཙན་རྒྱལ་ཁབ་ཞིག་ཡིན་པར་ངོས་འཛིན་མ་ཐུབ་པ་ཡིན་ན། དབུ་མའི་ལམ་གྱི་སྲིད་ཇུས་ལག་བསྟར་བྱ་བའི་རྐྱེན་ཅི་ཡང་མེད་ཅེས་དང། རྒྱལ་ཁབ་སུ་ཞིག་གིས་བོད་དེ་རྒྱ་ནག་གི་ཆ་ཤས་རེད་གསུང་བ་ཡིན་ན། ང་ཚོས་བོད་ནི་གཞན་གྱིས་དབང་བསྒྱུར་བྱས་པའི་རྒྱལ་ཁབ་ཅིག་ཡིན་ཞེས་བརྗོད་རྒྱུ་ཡིན་ལ། ངས་ད་ལྟའི་བར་དུ་རྒྱལ་ཁབ་ཁག་གི་དབུ་ཁྲིད་རྣམ་པར་ཐུག་འཕྲད་བྱས་པའི་སྐབས་སུ། གལ་ཏེ་ཁྱེད་རང་ཚོས་མུ་མཐུད་དེ་བོད་དེ་རྒྱ་ནག་གི་ཆ་ཤས་རེད་ཅེས་བརྗོད་པ་ཡིན་ན། དེ་ནི་རྒྱལ་སྤྱིའི་ཁྲིམས་ལུགས་དང་འགལ་བ་རེད་ཅེས་ནན་བརྗོད་བྱས་ནས་འགྲེལ་བརྗོད་བྱེད་རྒྱུ་ཞེས་སོགས་གསུངས་ཡོད་པ་རེད། ཁམས་སྡེ་དགེ་ཁོངས་ཀྱི་འབྲི་ཆུའི་རྒྱུད་དུ་རྒྱ་ནག་གིས་ཆུ་གློག་ས་ཚིགས་གསར་རྒྱག་ལ་བོད་མི་རྣམས་ཀྱིས་ངོ་རྒོལ་བྱས་པའི་རྗེས་སུ། བོད་མི་མང་བོ་འཛིན་བཟུང་བྱས་པར་ཨ་མེ་རི་ཀའི་གྲོང་ཁྱེར་ནིའུ་ཡོག་གི་བོད་མི་ཚོས་རྒྱ་ནག་གཞུང་ལ་ངོ་རྒོལ་གྱི་ལས་འགུལ་སྤེལ་ཡོད་པའི་སྐོར། ང་ཚོའི་གསར་འགོད་པ་ཇོ་ལེབ་ཆོས་འཕེལ་གྱིས་ནིའུ་ཡོག་གི་གྲོང་ཁྱེར་ནས་བཏང་བའི་གནས་ཚུལ་ཞིག་ལ་གསན་རོགས་གནང།
ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་རྩ་གཉིས་ཉིན། ཨ་རིའི་ནིའུ་ཡོག་ཏུ་ཡོད་པའི་བོད་རང་བཙན་ལས་འགུལ་བ་བོད་མི་སྐོར་ཞིག་གིས། ནིའུ་ཡོག་ཏུ་ཡོད་པའི་རྒྱ་ནག་གཞུང་ཚབ་མདུན་དུ་ངོ་རྒོལ་སྐད་འབོད་ཀྱི་ལས་འགུལ་ཞིག་སྤེལ་ནས། ཉེ་བའི་བདུན་ཕྲག་གཅིག་ཙམ་རིང་ཁམས་སྡེ་དགེ་རྫོང་ནང་རྒྱ་ནག་གིས་ཆུ་མཛོད་གསར་སྐྲུན་བྱེད་རྒྱུར་ས་གནས་དེ་གའི་བོད་མི་སྐྱ་སེར་མང་པོས་ཞི་བའི་ངོ་རྒོལ་བསྟུད་མར་བྱས་རྗེས། ད་ལྟའི་ཆར་ཞི་བའི་ངོ་རྒོལ་བྱེད་མཁན་མི་མང་བོ་འཛིན་བཟུང་བྱེད་བཞིན་པས། ཛ་དྲག་གི་གནས་སྟངས་བཅས་ལ་གདུང་སེམས་མཉམ་སྐྱེད་ཆེད་དུ། ངོ་རྒོལ་སྐད་འབོད་འདི་གོ་སྒྲིག་བྱས་ཡོད་པ་དང། ངོ་རྒོལ་སྐད་འབོད་བྱེད་མཁན་ཚོའི་འཕྲེད་དར་ཞིག་གི་ཐོག་ལ། ཁམས་སྡེ་དགེ་རྫོང་གི་མི་མང་གིས་ཉེན་རྟོག་པར་ཞུ་འབོད་བྱེད་བཞིན་པའི་བརྙན་པར་དང། རྒྱ་ནག་གཞུང་གི་བཙན་དབང་གིས་དེ་གའི་བོད་མིའི་གྲོང་ཚོ་དང། དགོན་སྡེ་དྲུག་དང་བོད་མི་སྟོང་ཕྲག་འགའ་ཤས་གནས་གཞན་དུ་གནས་སྤོས་དགོས་པའི་བཙན་སྐུལ་བྱེད་རྒྱུ། མཚམས་འཇོག་བྱེད་དགོས་པའི་འབོད་ཚིག་བཅས་དབྱིན་ཡིག་ནང་བྲིས་ནས་ངོ་རྒོལ་ལས་འགུལ་གྱིས་སྤེལ་ཡོད་པ་རེད། Stop the genocide in Tibet! Shame! Shame! China! Shame!

ཉེ་བའི་ཆར་ལས་གཞི་དེ་དངོས་སུ་འགོ་འཛུགས་བྱས་པར། དབོན་པོ་སྟོད་ཕྱོགས་སུ་ཞང་ཁག་གཉིས་དང། དེ་གའི་དགོན་པ་དྲུག་གི་སྐྱ་སེར་གཉིས་ཀྱིས་སྡེ་དགེ་རྫོང་མི་དམངས་སྲིད་གཞུང་སྒོ་འགྲམ་དུ་སོང་ནས། འབྲི་ཆུའི་བཞུར་རྒྱུན་དུ་ཆུ་མཛོད་གསར་སྐྲུན་གྱི་ལས་འཆར་འདི་ལ་མུ་མཐུད་མེད་པའི་མཚམས་འཇོག་དགོས་པ་དང། ས་གནས་དེའི་མི་དམངས་གནས་སྤོས་མི་དགོས་པའི་རེ་སྐུལ་ཞུ་འབོད་ཀྱི་ལས་འགུལ་སྤེལ་པའི་གནས་ཚུལ་དེ། ཕྱི་ཚེས་བཅུ་བཞི་ཉིན་ཕྱི་ཕྱོགས་ཀྱི་གསར་འགྱུར་བརྒྱུད་ལམ་ཁག་ཏུ་ཐོན་ཡོད་པ་དང། ས་གནས་མི་མང་གིས་འུ་ཐུག་པའི་ཞི་བའི་ངོ་རྒོལ་མུ་མཐུད་བྱས་པར་བརྟེན། ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་རྩ་གཅིག་ཉིན་ནས་བཟུང། གྲོང་ཚོའི་གཞུང་ལམ་ཁག་བཀག་པ་དང། གང་འདོད་དུ་འགྲོ་འོང་མི་ཆོག་པའི་བཀག་སྡོམ་བྱས་ཤིང། ཕྱི་ཚེས་ཉི་ཤུ་རྩ་གཉིས་ཉིན་དབོན་སྟོད་དགོན་པ་དང་ཡེ་ན་དགོན་གྱི་དགེ་འདུན་པ་དང་མང་ཚོགས་བརྒྱ་ཕྲག་མང་པོ་འཛིན་བཟུང་བྱས་པའི་གནས་ཚུལ་ཐོན་ཡོད་པ་དང། སྐབས་དེར་འཛིན་བཟུང་བྱེད་སྐབས། གཞུང་ཕྱོགས་ཀྱི་ཉེན་རྟོག་དམག་མིས་སི་པན་གྱི་ཆུ་དང། གློག་འཁྱུག་མེ་མདའ་བེད་སྤྱོད་བྱས་པར་བརྟེན། མི་མང་པོ་རྨས་སྐྱོན་བྱུང་བ་དང། ཛ་དྲག་ངང་སྡེ་དགེ་རྫོང་གི་སྨན་ཁང་དུ་མྱུར་སྐྱོབ་བྱེད་དུ་བསྐྱལ་ཡོད་པ་དང། མི་མང་གི་ལག་ཐོགས་ཁ་པར་འཕྲོག་སྟེ། ཕྱི་ལ་བརྙན་པར་སོགས་འབྲེལ་ཡོད་གནས་ཚུལ་འགྲེམས་སྤེལ་མི་ཆོག་པ་བཟོས་ཡོད་པས། ཛ་དྲག་གི་གནས་སྟངས་ཤིག་གི་འོག་ལ་གནས་ཡོད་པ་རེད། ཁམས་སྡེ་དགེའི་ཛ་དྲག་གི་གནས་སྟངས་ལ་གདུང་སེམས་མཉམ་སྐྱེད་བྱེད་དུ། ཕྱི་ཚེས་ཉི་ཤུ་རྩ་བཞི་ཉིན། ཨ་མི་རི་ཀའི་ནིའུ་ཡོག་གྲོང་ཁྱེར་དུ་ཡོད་པའི་རྒྱ་ནག་གཞུང་ཚབ་མདུན་དུ། ས་གནས་གཞོན་ནུ་ཚོགས་པའི་གོ་སྒྲིག་འོག་ངོ་རྒོལ་སྐད་འབོད་ཀྱི་ལས་འགུལ་ཞིག་ཀྱང་གོ་སྒྲིག་བྱེད་འཆར་ཡོད་པ་རེད་འདུག་ཨ་མི་རི་ཀའི་ནིའུ་ཡོག་གྲོང་ཁྱེར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཅོ་ལུ་ཅུན་པེར་ཡིན།

དེའང་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་ལྟེ་གནས་ཁང་གི་བོད་དང་རྒྱ་ནག་གི་གནས་སྟངས་ཐད་ལ་ཉམས་ཞིབ་གནང་མཁན་སངས་རྒྱས་སྐྱབས་ལགས་ནས། ཁྱེད་གོང་ནས་བཤད་ཡག་གི་ད་སྙན་ཐོ་ནང་ནས་གོ་ཡག་ནང་བཞིན་དེ་འདྲ་གི་དཀའ་ངལ་ཅིག་འཕྲད་བསྡད་ཡོད་རེད་དེ་དངོས་ཡོད་གནས་ཚུལ་རེད། དེ་འདྲ་གི་གནས་སྟངས་འོག་ནས་ད་བོད་གཙོས་ཀྱི་ཨ་ནི་ད་རྒྱ་ནག་དམར་ཤོག་གི་དབང་སྒྱུར་འོག་ལ་ཡོད་ཡག་གི་མི་རིགས་དེ་ཚོ་དང་ས་ཁུལ་དེ་ཚོ་གི་གནས་སྟངས་དེ་དེ་ལས་སྐྱོ་བོ་ཆགས་བསྡད་ཡོད་ཡག་དེ་འདྲ་རེད་དེ་འདི་གང་ལ་དེ་འདྲ་གི་གནས་སྟངས་ལ་བརྟེན་ནས་དཀའ་ངལ་དེ་ལ་བརྟེན་ནས་ནི་ད་རྒྱ་ནག་ནང་ལོག་ཡིན་ན་དེ་རེད། ཕྲུ་གུ་དྭང་བླངས་གི་བྱེད་གི་མེད་ཡ། ད་ཕྲུ་གུ་སྐྱེ་སེམས་རིག་སྤྱི་ལ་ན་ཕྲུ་གུ་སྐྱེ་གི་མེད་ཡ་གི། རྒྱུ་མཚན་དང་པོ་དེ་ག་རེ་རེད་ཟེར་ན་ཕྲུ་གུ་གཅིག་སྐྱེས་ནས་དེ་འཚར་ལོངས་བྱེད་ཡ་བར་དུ་ད། དེ་གི་འགྲོ་སོང་དེ་ཧང་སང་ཡ་དང། ཧང་སང་ཡ་ཆེན་མཐོ་བོ་ཡིན་དུས་གང་ལ། ད་དཀའ་ངལ་ཆེན་པོ་འདུག་ཟེར་དེ། རང་བཞིན་གྱིས་ཕྲུ་གུ་མ་སྐྱེས་ཡ་དེ་འདྲ་གི་གནས་སྟངས་ཅིག་ཆགས་ཡོད་ད་དེའི་གི་ཤུགས་རྐྱེན་དེ་བོད་གི་ས་ཁུལ་ལ་ཐོན་ཡོད་ཡ་དེ་འདྲ་རེད་ཅིག་བོད་གི་ས་ཁུལ་ཡིན་ན་ཡང་སྔོན་མ་དེ་སྔོན་མ་ནི་ཡིན་ན་ཅིག་ཁྱིམ་ཚང་ཅིག་ལ་ཕྲུ་གུ་གསུམ་བཞི་ད་ང་ཚོ་མི་རབས་འདི་ཡིན་དུས་གང་ལ་ཕལ་ཆེར་མི་ཚང་ཅིག་ལ་ཕྲུ་གུ་ལྔ་རེ་དྲུག་རེ་བདུན་རེ་དེ་འདྲ་ཡོད་རེད་ད་དེའི་རྗེས་ནས་འདས་པའི་ལོ་སུམ་ཅུ་ནང་ལོག་ལ་འདི་ར་ད་ཡིན་དུས་གང་ལ་ད་བོད་པ་ཁྱིམ་ཚང་ཅིག་ལ་མང་ན་ཕྲུ་གུ་གསུམ་གཉིས་ཕལ་མང་ཆེ་བ་དེ་གཅིག་མི་ད་གཅིག་མེད་ཡ་དེ་འདྲ་གནས་སྟངས་ཅིག་ཆགས་ཡོད་རེད།
དེ་བཞིན་གོང་ཞུས་སྙན་ཐོའི་ནང་རྒྱ་ནག་ཁྱོན་ཡོངས་སུ་བྱིས་པ་ཞིག་སྐྱེས་པ་ནས་ལོ་བཅུ་བདུན་བར་འཚར་ལོངས་བྱུང་བའི་ཁྲོད་འགྲོ་གྲོན་ཨ་རིའི་སྒོར་མོ་བདུན་ཁྲི་བཞི་སྟོང་བརྒྱད་བརྒྱ་ཡས་མས་གཏོང་གི་ཡོད་པ་དང་དེ་བཞིན་བྱིས་པ་ཞིག་གི་སློབ་ཆེན་སློབ་མཐར་ཕྱིན་པའི་བར་གྱི་ཤེས་ཡོན་སློབ་གསོའི་ཐད་ཨ་རིའི་སྒོར་མོ་དགུ་ཁྲི་བཞི་སྟོང་ལྔ་བརྒྱ་གཏོང་གི་ཡོད་པ་བཀོད་འདུག་བོད་ནང་དུ་ཡང་བྱིས་པའི་ཐད་གཏོང་བའི་འགྲོ་གྲོན་ཕལ་ཆེར་གཅིག་མཚུངས་ཡིན་ཞིང་དེང་སྐབས་བོད་ནང་ཞིང་འབྲོག་ས་ཁུལ་དུ་དངོས་པོའི་རིན་གོང་ཤུགས་ཆེན་འཕར་ཡོད་ཀྱང་ཞིང་ལས་དངོས་ཟོག་དང།

ཡར་རྒྱས་ཕྱིན་མེད་པའི་བོད་ནང་དཀའ་ངལ་འཕར་མ་ཞིག་འཕྲད་བཞིན་པ་གསལ་བོ་རེད་ཟེར། རྒྱ་ནག་རྒྱལ་ཡོངས་ལ་དེ་འདྲ་དཀའ་ངལ་འཕྲད་པ་མ་ཚད་ལྷག་པར་དུ་བོད་གཙོས་ཀྱི་ད་རྒྱ་ནག་དམར་ཤོག་གི་དབང་འོག་ལ་ཡོད་ཡ་གི་མི་རིགས་དེ་ཚོ་ལ་དེ་ལས་དཀའ་ངལ་ཞིག་འཕྲད་དགོས་རེད་རྒྱུ་མཚན་ག་རེ་རེད་ཟེར་ན་ཨ་ནི་རྒྱ་ནག་ཡར་རྒྱས་སོང་ཀྱི་ས་ཁུལ་གི་དཔལ་འབྱོར་གི་ཚད་གཞི་དེའི་སྒང་ནས་ཚད་ལོན་ཡོད་དེའི་སྒང་ལ་ད་བོད་ལ་སོགས་པ་ས་ཁུལ་དེ་ཚོ་ཧ་ཅང་གི་ད་ག་རེ་ཟེར། དཔལ་འབྱོར་གྱི་ཚད་དེ་དམའ་བོ་རེད་དེ་འདྲའི་སྒང་ལ་ད་ཕར་ཚད་མཐོའི་གི་དཔལ་འབྱོར་ཡར་རྒྱས་སོང་བའི་བཅུ་ས་ཁུལ་དང་བསྡུར་ན་ཏན་ཏན་ད་དཔེ་དེ་ག་རེ་ཟེར་དགོས་འགྲོ་སོང་ཡིན་ན་འདྲ་ག་བའི་ཕྱོགས་ནས་དཀའ་ངལ་ཆེན་པོ་ཞིག་འཕྲད་ཀྱི་ཡོད་ཡ་དེ་གསལ་བོ་རེད།
དེ་མིན་གོང་ཞུས་སྙན་ཐོའི་ནང་དུ་ཡང་བྱིས་པ་གསོ་སྐྱོང་གི་འགྲོ་གྲོན་ཆེན་པོ་དང་བུད་མེད་ཚོར་ཁྱིམ་ལས་དང་ལས་ཀའི་བར་ཆ་སྙོམས་ཡོང་གི་མེད་པ་སོགས་ཀྱི་རྐྱེན་གྱིས་ད་ལྟ་རྒྱ་ནག་ནི་འཛམ་གླིང་སྟེང་བྱིས་པ་སྐྱེ་བའི་འདོད་མོས་མེད་མཁན་ཡུལ་གྲུ་ཆེས་དམའ་ཤོས་ཀྱི་གྲས་ཡིན་པ་བརྗོད་འདུག། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་རྒྱ་ནག་གི་མི་འབོར་སྔོན་དཔག་སྙན་ཐོ་ཞེས་པ་དེ་འགྲེམས་སྤེལ་གནང་མཁན་ཡུས་ཝ་མི་འབོར་ཉམས་ཞིབ་ཁང་ནི་རྒྱ་ནག་པེ་ཅིན་དུ་རྟེན་གཞི་བྱས་པའི་རྒྱ་ནག་གི་མི་འབོར་ཐད་ཉམས་ཞིབ་ཐེ་བའི་སྤྱི་པའི་སྲིད་ཇུས་ཐད་ཉམས་ཞིབ་བློ་འདོན་བྱེད་མཁན་གྱི་ཚོགས་པ་ཞིག་དང་ཚོགས་པ་དེ་རྒྱ་ནག་ནང་གི་མི་འབོར་དང་དཔལ་འབྱོར་ཐད་ཀྱི་ཆེད་མཁས་མི་སྣ་དག་ལས་གྲུབ་ཡོད་པ

རྒྱ་གར་ནང་གི་ཁྱིམ་ཐོ་ཞིབ་བཤེར་གྱི་ལས་གཞི་དངོས་སུ་འགོ་འཛུགས་གནང་ཡོད་པ་རེད། བོད་མིའི་སྒྲིག་འཛུགས་ཀྱི་ཐེངས་འདིར་ཁྱིམ་ཐོ་ཞིབ་བཤེར་གྱི་དམིགས་ཡུལ་དེ་ནི། བཙན་བྱོལ་བོད་མི་རྣམས་ཀྱི་མི་འབོར་རྒྱུས་ལོན་གྱི་ཆེད་ཡིན་ཞིང། ད་ལྟ་ཁྱིམ་ཐོ་ཞིབ་བཤེར་གནང་མཁན་གྱིས་རྒྱ་གར་བྱང་ཕྱོགས་དང་དབུས་ཕྱོགས་མངའ་ཁུལ་ནང་དུ་ཁྱིམ་ཐོ་ཞིབ་བཤེར་གྱི་ལས་དོན་འགོ་འཛུགས་གནང་ཡོད་པ་རེད། བོད་མིའི་སྒྲིག་འཛུགས་ཀྱི་ངོས་ནས་རྒྱ་གར་བྱང་ཕྱོགས་དང་རྒྱ་གར་དབུས་ཕྱོགས་མངའ་ཁུལ་ཕྱོགས་སུ་བཅའ་སྡོད་བྱས་པའི་བཙན་བྱོལ་བོད་མི་རྣམས་ཀྱི་ཁྱིམ་ཐོའི་ཞིབ་བཤེར་གྱི་ལས་དོན་དེར། གང་ཅིའི་མཉམ་ཞུགས་དང་ཟིན་ཐོ་ཁག་འབུལ་དགོས་པའི་འབོད་སྐུལ་གནང་ཡོད་པ་རེད་ལ། ཁྱིམ་ཐོ་ཞིབ་བཤེར་བྱས་པ་དེས་འབྱུང་འགྱུར་བཙན་བྱོལ་བོད་མིའི་འདུས་སྡོད་ཁག་གི་ནང། ལས་འཆར་ཁག་བཀོད་སྒྲིག་དང། སྲིད་ཇུས་ཁག་ལག་བསྟར་ལ་ཕན་ཐོགས་ཆེན་པོ་ཡོང་རྒྱུའི་རེ་བ་བྱེད་ཆོག་པའི་སྐོར་འཁོད་ཡོད་པ་རེད་ལ། ཨ་མེ་རི་ཀའི་གྲོས་ཚོགས་ཀྱི་འཐུས་ཚབ་ཚོགས་ཆུང་གིས་ཐའེ་ཝན་ལ་འཚམས་གཟིགས་བྱེད་བཞིན་པའི་སྐབས་དང་བསྟུན་ནས། རྒྱ་ནག་གིས། ཨ་མེ་རི་ཀ་དང་ཐའེ་ཝན་བར་གཞུང་ཕྱོགས་ཀྱི་འབྲེལ་བ་བྱ་རྒྱུ་མཚམས་འཇོག་དགོས་པའི་སྐྱོན་བརྗོད་བྱས་ཡོད་པ་རེད་ལ། སྤྱི་ཚེས་ཉེར་གསུམ་ཉིན་ཨེ་ཕི་ཡི་གསར་འགྱུར་ལས་ཁུངས་ཀྱིས་གནས་ཚུལ་སྤེལ་དོན། རྒྱ་ནག་གིས་ཨ་རིའི་གྲོས་ཚོགས་ཀྱི་འཐུས་ཚབ་ཚོགས་ཆུང་ཞིག་སྤྱི་ཚེས་ཉེར་གཉིས་ཉིན་ཐེ་ཝན་ལ་གཞུང་དོན་འཚམས་གཟིགས་གནང་བར་སྐྱོད་པའི་རྗེས་སུ་ཨ་རིའི་ཕྱོགས་ནས་གཞུང་འབྲེལ་གྱི་རྣམ་པ་གང་རུང་གིས་ཐེ་ཝན་ལ་འབྲེལ་བ་བྱ་རྒྱུ་མཚམས་འཇོག་དགོས་པའི་རེ་འདུན་དང་སྐྱོན་བརྗོད་བྱས་པ་རེད། རྒྱ་ནག་གི་མགྲིན་ཚབ་པ་མའོ་ཉིང་ཟེར་བས་ཨ་མི་རི་ཀ་དང་ཐེ་ཝན་བར་ལ་གཞུང་འབྲེལ་གྱི་རྣམ་པ་གང་རུང་གིས་ཐུག་འཕྲད་བྱེད་པར་ངོ་རྒོལ་ཡོད་ལ་ཨ་རིའི་གཞུང་གིས་རྣམ་པ་གང་རུང་དང་ཁ་གཡར་ཡུལ་འདྲ་མིན་གྱིས་ཐའེ་ཝན་གྱི་ལས་དོན་ལ་ཇུས་གཏོགས་བྱེད་པར་ངོ་རྒོལ་ཡོད་ཅེས་དང། ཐའེ་ཝན་གྱི་གནད་དོན་ཐད་ཀྱི་རྙོག་དྲའི་རང་བཞིན་དང་གལ་གནད་ལ་གཟབ་ནན་གྱིས་མཉམ་འཇོག་བྱེད་དགོས་པའི་སྐོར་བཤད་ཡོད་པ་རེད་ལ་གནས་ཚུལ་ནང་དུ་འཁོད་དོན། ཐེངས་འདིའི་ཨ་མེ་རི་ཁའི་གྲོས་ཚོགས་འོག་མའི་རྒྱ་ནག་ལས་དོན་ཐད་ཀྱི་འགན་འཛིན་མེག་གྷལ་ལེབ་ལགས་ཀྱིས་སྣེ་ཁྲིད་པའི་གྲོས་ཚོགས་འཐུས་མི་བཞི་ལས་གྲུབ་པའི་འཐུས་ཚབ་ཚོགས་ཆུང་དེས་མངོན་གསལ་དོད་པའི་སྒོ་ནས་ཐའེ་ཝན་ལ་འཚམས་གཟིགས་བྱས་པ་དེ་ནི་ཐའེ་ཝན་གྱི་སྲིད་འཛིན་གསར་བ་བདམས་པའི་རྗེས་སུ། ཨ་རིའི་ཕྱོགས་ནས་མུ་མཐུད་དུ་ཐའེ་ཝན་ལ་རྒྱབ་སྐྱོར་བྱ་རྒྱུའི་སྲིད་ཇུས་ལ་འགྱུར་བ་མེད་པའི་མཚོན་དོན་གསལ་བོ་ཞིག་ཡིན་པའི་སྐོར་འཁོད་ཡོད་པ་རེད། དེ་རིང་གི་བུད་མེད་དང་སྤྱི་ཚོགས་ཀྱི་ལེ་ཚན་ཞེས་པའི་ནང་དུ། སྤྱིར་བུད་མེད་རྣམས་སྐྱེས་པ་རྣམས་ལས་ཚེ་ཐག་རིང་བོ་ཡོད་ཀྱང། ད་ལྟ་འབྲེལ་ཡོད་ཞིབ་འཇུག་ལས་ཡུལ་གྲུ་ཁག་ཅིག་ཏུ་ཕོ་མོ་གཉིས་བར་གྱི་ཚེ་ཚད་ཀྱི་བར་ཐག་ཇེ་ཆུང་དུ་ཕྱིན་ཡོད་པ་རྒྱུས་ལོན་བྱུང་ཡོད་པའི་སྐོར་དང་འབྲེལ་ནས། རྡོ་རྗེ་མཚོས་འབྲེལ་ཡོད་གནས་ཚུལ་ཕྱོགས་བསྒྲིགས་བྱས་པ་ཞིག་ལ་གསན་རོགས་གནང།
གཅེས་པའི་གསན་མཁན་རྣམ་པ་སྐུ་ཁམས་བཟང། ང་བུད་མེད་དང་སྤྱི་ཚོགས་ཀྱི་ལེ་ཚན་འདི་གཙོ་སྐྱོང་བྱེད་མཁན་རྡོ་རྗེ་མཚོ་ཡིན། སྤྱིར་འཛམ་གླིང་སྟེང་མིའི་ཚེ་ཚད་ཇེ་མཐོར་འགྲོ་བཞིན་ཡོད་པ་དང་རྒྱལ་ཚོགས་མི་འབོར་སྐོར་གྱི་ཞིབ་འཇུག་གཞིར་བཟུང་ན་གཅིག་དགུ་ལྔ་བཅུ་ཐམ་པ་ལོར་མིའི་ཚེ་ཚད་དེ་ལོ་བཞི་བཅུ་ཞེ་དྲུག་ཚེག་ལྔ་ཡིན་ཞིང་ཉིས་སྟོང་ཉེར་གསུམ་ལོར་འཛམ་བུ་གླིང་གི་མིའི་སྔོན་དཔག་ཚེ་ཚད་དེ་ལོ་ན་བདུན་ཅུ་དོན་གསུམ་ཚེག་བཞི་ཡིན་པ་རེད། མིའི་ཚེ་ཚད་ཆ་སྙོམས་བྱས་ན་བུད་མེད་ཚོ་ནི་སྐྱེས་པ་ཚོ་ལས་ཚེ་ཐག་རིང་བ་དེ་ནི་ལོ་མང་སྔོན་ནས་ཤེས་རྟོགས་བྱུང་ཡོད་པ་ཞིག་རེད།

སྨན་པ་དཀོན་མཆོག་ཚེ་བརྟན་ལགས་ཀྱིས་ཕོ་མོ་གཉིས་བར་ཚེ་ཐག་རིང་ཐུང་གི་བར་ཁྱད་བྱུང་དགོས་པའི་རྒྱུ་རྐྱེན་གཙོ་བོ་ཁག་ནི། གཅིག་ནས་ཟས་སྤྱོད་སོགས་ཀྱི་འཕྲོད་བསྟེན་དང། གཉིས་ནས་ཕོ་མོ་གཉིས་ཀྱི་ལུས་ཁམས་ཀྱི་ཁྱད་པར་ལས་ཚེ་ཐག་རིང་ཐུང་ཤོར་གྱི་ཡོད་སྐོར་འགྲེལ་བརྗོད་གནང་བྱུང། སྟེང་གི་སྐྱེས་མ་ནི་སྐྱེས་པ་ལས་ཚེ་ཐག་རིང་པོ་འདུག་པ་དང། སྐྱེས་མ་ནི་སྐྱེས་པ་ནི་ཚེ་ཐག་ཐུང་ནོ། དེའི་རྒྱུ་མཚན་འདྲ་བོ་ཆི་ཟེར་ན་སྐྱེས་པ་གི་ཆང་འཐུང་བ་དང་ཐ་མག་འཐེན་པ་དང་དེ་གས་ན་གཙོ་བོ་དེ་བྱས་ན་ཁྱེའུ་དཔལ་འབྱོར་གོ་གིས་ད་ཆང་ཚིག་གིས་ཚད་ལས་བརྒལ་བ་དང་ཐ་མག་ཡང་ན་ཡང་ཅིག་ཚད་ལས་བརྒལ་བ་ག་ཡ་དང་ན་དེ་དང་དེ་འཇམ་ལས་འབྱུང་བའི་འབྱུང་བའི་ན་ཚ་མང་ཚ་སྐྱེད་གཏོང་གོ་ཚིག་སྙིང་ལ་སོགས་པ་དེ་གས་ན་ཚ་ནུ་སྐྱེད་གཏོང་གོ་ཚིག་དེ་དང་ན་བྱས་ན་སྐྱེས་པ་ཡང་ན་ཅིག་གིས་ཚེ་ཚེ་ཐུང་གོ་ཚིག་ཡང་ན་སྐྱེས་མ་ག་ཚེ་ཐང་གིས་བྱས་ན་སྐྱེས་པ་དང་དེ་དང་ན་ཆང་དང་ཐ་མག་འཐེན་གོ་ནུ་གི་ཚད་འདྲ་བོ་ད་ཚིག་གིས་ཉུང་ཉུང་ནུ་སྟབས་གི་ད་བྱས་ན་ན་སྐྱེས་མ་ཚང་ཡང་ན་ཚེ་ཐག་ཅིག་གིས་རིང་གོ་ཚིག་དེ་གས་བྱས་གོ་གོ་མོ་དེ་ལྟ་གོ་ད་རྒྱུ་མཚན་འདྲ་བོ་གཅིག་རེད་ད་རྒྱུ་མཚན་གཉིས་ལ་ཁེན་གྱིས་ན། སྤྱིར་བཏང་གི་ཚེ་ན་སྐྱེས་པ་དང་སྐྱེས་མ་གི་ཚེ་ན་གཟུགས་པོ་གི་འབྱུང་བ་གི་ཁམས་བ་གཟུགས་པོ་གི་ཁམས་ག་ལ་གེ་སོང་ན་དེ་ལ་ཁྱད་པར་ཅིག་ཡོད་ལ་སྤྱིར་བཏང་གི་ཚེ་ན་སྙིང་གི་ན་ཚ་ལ་སོགས་པ་བྱུང་གོང་ནི་མང་ཆེ་ཤོས་དེ་ཚེ་ན་སྐྱེས་པ་དང་སྐྱེས་མ་ནང་གི་ཚེ་ན་ད་སྐྱེས་པ་ཚོ་ལ་སྙིང་གི་ན་ཚ་ལ་སོགས་པ་དེ་ཞིག་བྱུང་ནི་མང་ནི་རེད་དེ་རྒྱུ་མཚན་ཕྱིར་ན་སྐྱེས་པ་གི་ཚེ་ན་ལས་གཟུགས་པོ་ནང་གི་འབྱུང་བ་གི་ཁམས་དང་སྐྱེས་མ་གི་གཟུགས་པོ་ནང་གི་འབྱུང་བ་གི་ཁམས་གི་ཚེ་ན་ཁྱད་པར་དེ་ཡིན་ད་དེང་སང་ཚེ་ན་འདིའི

གཞི་རྩ་གཞན་པ་ཞིག་རེད། ཉེ་སྔོན་གསར་འགྱུར་རྒྱུད་ལམ་དུ་ཐོན་པའི་གནས་ཚུལ་ནང་དེང་སྐབས་ཡུལ་གྲུ་ཁག་ཅིག་ཏུ་ཕོ་མོ་གཉིས་བར་གྱི་ཚེ་ཚད་ཀྱི་བར་ཁྱད་ཇེ་ཆུང་དུ་འགྲོ་བཞིན་ཡོད་པའི་གནས་སྟངས་སྐོར་འབྲེལ་ཡོད་ཞིབ་འཇུག་ལས་རྒྱུས་ལོན་བྱུང་ཡོད་སྐོར་འདོན་སྤེལ་བྱས་ཡོད་པ་དང། ཨ་རིའི་རྒྱལ་ཡོངས་རླུང་འཕྲིན་ཁང་དེ NPR གིས་གནས་ཚུལ་སྤེལ་བར་གཞིར་བཟུང་ན་འཛམ་གླིང་ཡུལ་གྲུ་ཁག་ཅིག་ཏུ་ཕོ་མོ་འདྲ་མཉམ་གྱི་ཐོབ་ཐང་གནས་སྟངས་ཇེ་སྡུག་ཏུ་ཕྱིན་པའི་དུས་མཚུངས་ཕོ་མོ་གཉིས་བར་གྱི་ཚེ་ཚད་ཀྱི་བར་ཁྱད་ཡང་ཇེ་ཆུང་དུ་འགྲོ་བཞིན་ཡོད་སྐོར་འགྲེལ་བརྗོད་བྱས་འདུག་འདས་པའི་ལོ་ངོ་བཅུ་ཕྲག་འགའི་རིང་འཛམ་གླིང་རྒྱལ་ཁབ་ཁག་ཅིག་ཏུ་ཕོ་མོ་གཉིས་བར་གྱི་སྔོན་དཔག་ཚེ་ཚད་ཀྱི་བར་ཁྱད་དེ་ཇེ་ཆུང་དུ་འགྲོ་བཞིན་ཡོད་སྐོར་འབྲེལ་ཡོད་ཞིབ་འཇུག་སྙན་ཐོའི་རིགས་ཐོན་ཡོད་པ་དང་ཉེ་ཆར་འཇར་མན་གྱི DW གསར་ལས་ཁང་གིས་རྒྱལ་ཁབ་དེའི་དབུས་ཀྱི་མི་འབོར་ཞིབ་འཇུག་ཁང་གི་གནས་ཚུལ་ལུང་འདྲེན་བྱས་པར་གཞིགས་ན། ཡོ་རོབ་ཀྱི་རྒྱལ་ཁབ་བདུན་གྱི་ས་ཁུལ་ཉིས་བརྒྱ་ར་ཉི་ཤུ་རྩ་བརྒྱད་ནང་གི་མིའི་འཆི་སྐྱོན་གྱི་རྒྱུ་རྐྱེན་ཐད་ཞིབ་ཕྲའི་ཐོག་ནས་ཞིབ་འཇུག་བྱས་པའི་མཇུག་འབྲས་ལས་དུས་རབས་སྔོན་མའི་ལོ་རབས་དགུ་བཅུའི་ནང་རྒྱལ་ཁབ་དེ་རྣམས་ཀྱི་ས་ཁུལ་དེ་དག་ཏུ་སྐྱེས་པ་ཚོའི་སྔོན་དཔག་ཚེ་ཚད་དེ་སྐྱེས་མ་ཚོ་ལས་ལོ་བདུན་གྱིས་ཐུང་བ་ཡོད་ཀྱང་འདས་པའི་ལོ་ངོ་བཅུ་ལྷག་གི་རིང་སྔོན་དཔག་ཚེ་ཚད་གནས་སྟངས་ལ་གཞིགས་ན། ཕོ་མོ་གཉིས་ཀྱི་ཚེ་ཚད་ཀྱི་བར་ཁྱད་དེ་ལོ་ལྔ་ར་ཕྱེད་ཀ་ཙམ་ཡིན་པ་དང་དེ་ནི་ལོ་རབས་དགུ་བཅུའི་དུས་སྐབས་དང་བསྡུར་ན་ཕོ་མོ་གཉིས་ཀྱི་ཚེ་ཚད་ཀྱི་བར་ཁྱད་ཇེ་ཆུང་དུ་ཕྱིན་ཡོད་པ་མངོན་འདུག་ཞིབ་འཇུག་མི་སྣས་གསལ་སྟོན་བྱས་པར། འབྱོར་ཕྱུག་ལྡན་པའི་གྲོང་ཁྱེར་ཁག་ནང་ལས་གནས་ཀྱི་གོ་སྐབས་ལེགས་པོ་ཡོད་པ་དང། འཕྲོད་བསྟེན་དང་འཚོ་གནས་ཀྱི་ཚད་གཞི་མཐོ་བའི་དབང་གིས་གྲོང་ཁྱེར་ཁག་ཏུ་མི་ཤི་གྲངས་ཉུང་བ་དང་ཕོ་མོ་གཉིས་ཀྱི་སྔོན་དཔག་ཚེ་ཚད་ཀྱི་བར་ཁྱད་དེའང་གྲོང་གསེབ་ཁུལ་དང་བསྡུར་ན་ཆུང་བ་ཡོད་འདུག་ད་དུང་ཞིབ་འཇུག་མི་སྣས་བརྗོད་པར། འཕྲོད་བསྟེན་མ་ཡིན་པའི་འཚོ་བ་སྐྱེལ་སྟངས་ཀྱི་དབང་གིས་མིའི་ཚེ་ཚད་ལ་བར་ཁྱད་བྱུང་གི་ཡོད་པ་དང། དུས་རབས་སྔོན་མར་སྐྱེས་པ་རྣམས་ཀྱིས་ཡོངས་ཁྱབ་སྒོས་ཐ་མག་འཐེན་པ་དེ་ནི་སྐྱེས་པའི་ཚེ་ཚད་དེ་སྐྱེས་མ་ཚོ་ལས་ཐུང་བའི་རྐྱེན་རྩ་གཙོ་བོ་ཞིག་ཆགས་ཡོད་འདུག་ལ། དེང་སྐབས་སྙིང་ལྡིང་བྱེད་ཀྱི་རོགས་འདེགས་འཕྲུལ་ཆས་འཇོག་རྒྱུ་ཡོད་པ་དེས་སྐྱེས་པ་ཚོའི་ཚེ་ཚད་ཇེ་རིང་དུ་གཏོང་ཐུབ་ཡོད་པ་ཡོངས་ཁྱབ་ཡིན་ཞིང་དེས་སྐྱེས་པ་ཚོར་སྙིང་རྩ་འགག་པའི་ནད་ཀྱི་རྐྱེན་གྱིས་འཆི་སྐྱོན་གྱི་ཉེན་ཁ་ཇེ་ཆུང་དུ་བཏང་ཡོད་འདུག།

ཞིབ་འཇུག་པས་འགྲེལ་བརྗོད་བྱས་ཡོད་པ་རེད། སྨན་པ་དཀོན་མཆོག་ཚེ་བརྟན་ལགས་ཀྱིས་དེང་སྐབས་ཕོ་མོ་གཉིས་བར་ཚེ་ཚད་ཀྱི་བར་ཁྱད་ཇེ་ཆུང་དུ་འགྲོ་དགོས་པའི་རྒྱུ་རྐྱེན་ཐད་གསུངས་དོན། ཇེ་ཐུང་ང་འགྲོ་ནོ་གི་ཟེར་ན་རྐྱེན་གཙོ་བོ་འདི་ཆི་རེད་ཟེར་ན་ད་སྐྱེས་མ་ཙམ་ཡང་ན་ཚིག་གི་སྤྱིར་བཏང་གི་སྐྱེས་པ་ཙམ་ཡང་བསྡུར་ན་ངར་རྫས་ཀྱི་རིགས་དུ་མ་ཟེར་བརྗོད་དཀའ་གི་ཚིག་ངར་རྫས་ཀྱི་རིགས་དེ་མང་པོ་ཟ་བཏང་ན་ད་ཅིག་ངར་རྫས་ཀྱི་རིགས་འཐུང་ཡ་དང་ད་ཅིག་ཟ་མ་ཡོ་ག་དེ་འདྲ་མང་པོ་ཟ་བཏང་ན། ད་ཅིག་ཡང་སྙིང་ལ་སོགས་པ་ན་ཁྲག་ལ་སོགས་པ་དག་ལུས་པོ་ལ་བྱས་ན་ད་ན་ཚ་མང་བ་ཟིག་བྱུང་གོ། ད་ངར་རྫས་ཟ་ཡ་དང་མང་དྲགས་སོང་ན་ཡང་དེ་ག་བྱས་ན་ད་བུད་མེད་མང་བ་ཟིག་ག་ནུ་མ་གི་སྐྲན་ལ་སོགས་པ་དང་ད་ན་ངད་ཀྱི་སྐྲན་ལ་སོགས་པ་ད་མང་པོ་བྱུང་ཀྱང་དེང་སང་བྱས་ན་ད་ཕྱི་གོས་ནུ་གི་ཚད་དུ་མང་གི་ཚིག་ད་དེ་ཁའི་རྒྱུ་མཚན་འདྲ་བོ་དུ་མོ་ཕྱོགས་མང་པོ་ཟིག་གི་ལ་ཀ་ནས་བཤད་གོ། ད་སྤྱིར་བཏང་གི་ངར་རྫས་དེ་ག་བྱས་ན་ལུས་པོ་ལ་གནོད་གོ་ནི་ད་བརྒྱ་ཆ་བརྒྱ་ད་བྱས་ན་ཚན་རིག་གི་ར་སྤྲོད་བཞུགས་གོ་སྤྱིར་བཏང་གི་ནད་ཐོག་ལག་ལེན་ལ་བཀལ་ན་ད་ར་སྤྲོད་བཞུགས། གཞན་ཡང་ཨ་མི་རི་ཀའི CDC སྟེ་ནད་ཡམས་སྔོན་འགོག་དང་སྟངས་འཛིན་ལྟེ་གནས་ཁང་གི་གནས་ཚུལ་གཞིར་བཟུང་ན་ཉིས་སྟོང་ཉི་ཤུ་ལོ་ནས་ཉིས་སྟོང་ཉེར་གཅིག་ལོ་བར་ཨ་རིའི་ནང་མིའི་སྔོན་དཔག་ཚེ་ཚད་མར་ཆག་ཡོད་པ་དང་བུད་མེད་ཀྱི་ཚེ་ཚད་ལོ་ཐིག་ལེ་ཚེག་བརྒྱད་ཀྱིས་ཇེ་ཐུང་དུ་ཕྱིན་ཡོད་པ་དང་སྐྱེས་པའི་ཚེ་ཚད་ལོ་གཅིག་མར་ཆག་ཡོད་པ་མ་ཟད་ཕོ་མོ་གཉིས་ཀྱི་སྔོན་དཔག་ཚེ་ཚད་ཀྱི་བར་ཁྱད་ལྔ་ཚེག་བདུན་ནས་ལྔ་ཚེག་དགུ་བར་འཕར་ཡོད་འདུག་ལ། ཨ་རིའི་ནང་ལོ་འདི་གཉིས་ལ་ཏོག་དབྱིབས་རིམས་ནད་ཀྱི་རྐྱེན་གྱིས་མིའི་འཆི་གྲངས་མང་བའི་དབང་གིས་ཚེ་ཚད་ཇེ་དམའ་རུ་ཕྱིན་པ་ཡིན་འདུག World Meter ཞེས་པའི་དྲ་རྒྱའི་མཉམ་འབྲེལ་རྒྱལ་ཚོགས་ཀྱི་མི་འབོར་གནས་ཚུལ་གཞིར་བཞག་ཐོག་མིའི་ཚེ་ཚད་སྔོན་དཔག་གི་གྲངས་ཐོ་བཏོན་པ་ལྟར་ན། ཉིས་སྟོང་ཉེར་གསུམ་ལོའི་ནང་དུ་འཛམ་བུ་གླིང་གི་མིའི་སྔོན་དཔག་ཚེ་ཚད་དེ་ལོ་ན་བདུན་ཅུ་དོན་གསུམ་ཚེག་བཞི་ཡིན་ཞིང། བུད་མེད་ཀྱི་ཚེ་ཚད་ལོ་ན་བདུན་ཅུ་དོན་དྲུག་དང་སྐྱེས་པའི་ཚེ་ཚད་བདུན་ཅུ་ཐམ་པ་ཚེག་བརྒྱད་རེད་འདུག་སྤྱིར་བཏང་འཛམ་གླིང་ཡོངས་ཀྱི་ཆ་ནས་མིའི་ཚེ་ཚད་ཇེ་མཐོར་འགྲོ་བཞིན་ཡོད་པ་དཔེར་ན་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ལོར་མིའི་ཚེ་ཚད་དེ་ལོ་ན་བཞི་བཅུ་ཞེ་དྲུག་ཚེག་ལྔ་ཡིན་ཞིང། ཕྱི་ལོ་ཉིས་སྟོང་ལོར་མིའི་ཚེ་ཚད་དྲུག་ཅུ་རེ་དྲུག་ཚེག་ལྔ་དང་ཉིས་སྟོང་བཅུ་ལོར་བདུན་ཅུ། ཉིས་སྟོང་ཉེར་གསུམ་ལོའི་མིའི་ཚེ་ཚད་བདུན་ཅུ་དོན་གསུམ་ཡིན་པས་སྤྱི་ཡོངས་ཀྱི་ཆ་ནས་མིའི་ཚེ་ཚད་དེ་མུ་མཐུད་འཕར་བཞིན་པ་གསལ་བོར་མངོན་འདུག། གསན་མཁན་རྣམ་པ། ཐེངས་འདིའི་བུད་མེད་དང་སྤྱི་ཚོགས་ཀྱི་ལེ་ཚན་རྒྱང་སྲིང་བྱས་ཟིན་པ་ཡིན། ཁྱེད་རྣམ་པའི་གསན་པར་བཀའ་དྲིན་ཆེ། ད་བདེ་མོ་བྱོས། རྒྱ་ཆེ་བའི་གསན་མཁན་རྣམ་པ་དེ་རིང་གི་ལས་རིམ་ཁག་གི་བཀོད་སྒྲིག་དང་རྒྱང་སྲིང་བྱེད་མཁན་གྱི་ཐོག་དང། རྩོམ་སྒྲིག་འགན་འཁུར་བ་དོན་གྲུབ་རྣམ་རྒྱལ་ལགས་ཡིན།